ཐེངས་འདིའི་བུད་མེད་ལེ་ཚན་ནང། སྤྱིར་འཛམ་གླིང་གི་ཆོས་ཕྱོགས་ཀྱི་ལོ་རྒྱུས་ནང་བུད་མེད་ལས་སྐྱེས་པས་བྱས་རྗེས་མང་བ་བཞག་ཡོད་པ་གསལ་སྟོན་བྱས་ཡོད། འོན་ཀྱང་འཛམ་གླིང་གི་ཆོས་ལུགས་ཆེ་ཁག་དཔེར་ན་ཡི་ཤུ་དང་ཧིན་རྡུ། ནང་པ་སོགས་ཀྱི་ཆོས་ཉམས་སུ་ལེན་མཁན་གྱི་ནང་རྟོགས་པ་རྒྱུད་ལ་སྐྱེས་མཁན་དང་སྤྱི་ཚོགས་ནང་ཞབས་འདེགས་རླབས་ཆེན་སྒྲུབ་མཁན་བུད་མེད་མང་པོ་ཞིག་བྱུང་ཡོད་རེད། དཔེར་ན་ནང་པ་སངས་རྒྱས་པའི་ཆོས་ལུགས་ཉམས་ལེན་པ་རྒྱ་གར་གྱི་དགེ་སློང་མ་དཔལ་མོ་དང། བོད་ཀྱི་ནང་མ་གཅིག་ལབ་སྒྲོན་དང་བསམ་སྡིངས་རྡོ་རྗེ་ཕག་མོ། ཕྱིས་སུ་ཤུག་གསེབ་རྗེ་བཙུན་སྐུ་གཞོགས་ལ་སོགས་པ་བྱུང་ཡོད་རེད། ད་དུང་ཡོངས་གྲགས་མ་ཡིན་པའི་ཐོག་ནས་བུད་མེད་བྱས་རྗེས་ཅན་མང་པོ་བྱུང་ཡོད་ཅིང། དེ་ག་ནང་བཞིན་ཡི་ཤུ་དང་ཧིན་དྷུའི་ཆོས་ལུགས་ཀྱི་ནང་དུ་ཡང་བུད་མེད་གྲགས་ཅན་མི་ཉུང་བ་ཞིག་བྱུང་ཡོད། དེ་འདྲ་སོང་ཙང་ད་རེས་ཡི་ཤུའི་ཆོས་དད་པ་འཇིག་རྟེན་བཀོད་པ་པོ་ལ་ཡིད་ཆེས་རྩེ་གཅིག་ཏུ་གནང་མཁན་དང་སྤྱི་ཚོགས་ཀྱི་ཁྲོད་དུ་ཞབས་འདེགས་རླབས་ཆེན་སྒྲུབ་མཁན་སྙན་གྲགས་ཅན་མ་དར་ཏི་རེ་ས་དམ་པ་དེ་ཉིད་ཀྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་མཛད་རྗེས་ཁག་གི་སྐོར་ལ་ང་ཚོའི་རྩོམ་སྒྲིག་འགན་འཛིན་འཕྲིན་ལས་སྙན་གྲགས་ལགས་དང་གླེང་མོལ་ཁག་ཅིག་ཞུ་གི་ཡིན། འཕྲིན་ལས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ལགས་འཕྲིན་ལས་ལགས་ད་ད་ལྟ་ངས་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་ད། འཇིག་རྟེན་བཀོད་པ་པོར་ཡིད་ཆེས་རྩེ་གཅིག་ཏུ་གནང་མཁན་ཨེ་ནི་ཡེ་ཤུའི་གི་ཆོས་དད་པ་མ་དར་ཏི་རེ་ས་དམ་པ་དེ་ཉིད་ཀྱི་སྐུ་ཚེ་སྟོད་ཀྱི་ལོ་རྒྱུས་དཔེར་ན་ཁོང་འཁྲུངས་ས་འཁྲུངས་ཡུལ་དང་ནང་མི་ཁྱིམ་ཚང། ཤེས་ཡོན་སློབ་སྦྱོང་རག་སྟངས་སོགས་ཀྱི་ཐད་ལ་ཨ་ལས་ངོ་སྤྲོད་ཏོག་ཙམ་ཅིག་གནང་དང།

ཨེ་ནི་སི་ཀོ་པི་ཟེར་ཡ་དེ་སྔོན་མ་ཡུ་གོ་སི་ལ་བི་ཡ་གི་རྒྱལ་ཁབ་དེའི་ནང་ལ་རེད་ཤ་ཨེ་ནི་ཁོ་རང་འཁྲུངས་ཚེས་དེ་ཨེ་ནི་ཆིག་སྟོང་དགུ་བརྒྱ་བཅུ་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་ལ་དུ་འཁྲུངས་ཤ་ཨེ་ནི་ཁོ་རང་དེ་ག་སུ་རེད་ཅིག་གཞི་རིམ་སློབ་གྲྭ་ད་དེ་ཚོ་ད་ལྟ་ད་ཡི་ཤུའི་གི་བསླབ་གྲྭ་དེ་འདྲ་ལ་ཐད་ཤ་དེ་ནས་ད་ཁོ་རང་གི་ཡབ་དེ་ཨེ་ནི་མཚན་ལ

པདྨ། མི་ལ་རོགས་རམ་བྱེད་ཡག་དེ་དཔེ་མི་སྲིད་པའི་གནད་འགག་ཆེན་པོ་རེད་ང་རང་ཚོ་ག་རེ་ཟ་ཡག་ཡོད་པ་ཡིན་ན་དེ་མཉམ་སྤྱོད་བྱེད་ཡག་དེ་གནད་འགག་ཆེན་པོ་རེད། ད་ལྟ Mother Teresa ཁོ་རང་དགུང་ལོ་དགུ་ཡིན་དུས་ག་ལ་པཱ་ལགས་དེ་ཆབ་སྲིད་ཀྱི་ཚོགས་འདུ་ཅིག་ལ་ཕེབས། ཚོགས་འདུ་ཅིག་ལ་ཕེབས་ནས་ནང་ལ་ཚུར་ཕེབས་དུས་ལ་ཐོལ་རྒྱག་རྒྱབ་རིལ་ནས་ཨ་ནི་པཱ་ལགས་དེ་དུས་གཤེགས་ཤ། དེ་ཡིན་དུས་ག་ལ་ད་ཁ་ཤས་ཟེར་ཡ་བྱས་པ་ཡིན་ན། དུག་བཏང་བ་རེད་ཟེར་ཡ་དེ་འདྲའི་གི་སྐད་ཆ་བྱེད་འདུག་འོ་འདི་འདྲའི་འདྲ་པོ་ཅིག་རེད་ཤ་སྙིང་དོན་འདྲ་པོ་ཅིག་དེ་འདྲའི་ཅིག་རེད་ཤ། ད་ད་གོང་དུ་ཨ་ནི་མ་དར་ཏི་རེ་ས་དམ་པ་དེས་ཨ་ནི་ཁོ་རང་འཁྲུངས་ཡུལ་སི་ཀོ་པི་དུ་ཨ་ནི་མ་བཞུགས་པ་བྱས་རྒྱ་གར་གི་ཀལ་ཀ་ཏྲ་གྲོང་ཁྱེར་ཧ་ཅང་སྐྱོ་བོ་ཡོད་ས་དེར་ལ་ཡར་ཆེད་མངགས་ཕེབས།

བཅུ་གཉིས་ཡིན་དུས་ག་ལ་ཨ་ནི་ཆོས་ཕྱོགས་གི་ག་ཟེར་རེད་ཅིག་ཉམས་མྱོང་དང་པོ་དེ་ཐུགས་སུ་བྱུང་ཤག་ད་དང་པོ་དེའི་ནང་ལ་ག་རེ་བྱུང་ཡོད་ཟེར་ན་ད Mother Teresa ཕ་གིའི་ཆོས་ཁང་ལ་ཕེབས་ཕེབས་དུས་ག་ལ་ད་སྨོན་ལམ་རྒྱག་དུས་ག་ལ་སྨོན་ལམ་རྒྱག་པའི་སྐབས་དེ་ད་ཁོང་ཚོས་གསུང་ཡ་བྱས་པ་ཡིན་ན་དཀོན་མཆོག་གི་ག་ཟེར་རེད་ཅིག་གསུང་སྐད་ཐོག་ནས་བཀའ་སློབ་གནང་ཡ་བྱས། བཀའ་སློབ་ག་རེ་གནང་ཡོད་རེད་ཞུས་ན། ཁྱེད་རང་འཛམ་བུ་གླིང་ནང་ལ་ཕྱིན་ནས་ཉམ་ཐག་དང་སྐྱོ་པོ་དང་དེ་ཚོ་ལ་ཞབས་ཕྱི་ཞུ་ཡ་གི་གྲ་སྒྲིག་བྱེད་ཟེར་ཡ་བྱས། ཨ་ནི་མ་ཟད་པའི་དེའི་སྐབས་དེ་བ་ད་ཁོ་ཚོའི་གྲོང་ཁྱེར་དེ་ནས་རྒྱ་གར་ལ་ད་ལྟ་ད་ཡེ་ཤུའི་ཆོས་སྤེལ་མཁན་དེ་འདྲ་མང་པོ་ཅིག་རྒྱ་གར་ལ་ཕྱིན་ཨ་ནི་རྒྱ་གར་ལ་ཕྱིན་ནས་ཁོ་ཚོ་ཚུར་སླེབས་ནས་ཨ་ནི་ཁོ་ཚོས་ད་མི་མང་འདུ་འཛོམས་ཡིན་ན་རེད་ད་ཆོས་ཁང་ནང་ཡིན་ན་རེད་དེ་ཚོ་གསུང་བཤད་གནང་དུས་ག་ལ་ཨ་ནི་ཕ་གིའི་བ་རྒྱ་གར་གི་གནས་སྟངས་དང་ད་རྒྱ་གར་ནང་ལ་ཁོ་ཚོས་ད་ཆོས་སྤེལ་ནས་ག་ཟེར་རེད་ཅིག་གཞན་ཕན་གྱི་ཕྱག་ལས་ག་རེ་གནང་གི་ཡོད་མེད་དང་དེ་ཚོའི་སྐོར་ལ་ཨ་ནི་ཁོང་ཚོས་གསུང་བཤད་དེ་ཚོ་གནང་དུས་ག་ལ་ཨ་ནི Mother Teresa ཁོ་རང་སྐུ་ན་ཆུང་ཆུང་ཡིན་ན་དཔེ་མི་སྲིད་པའི་དེའི་སྐབས་ནས་དོ་སྣང་བྱས་ཨོ། ད་ཉི་མ་གཅིག་ང་རྒྱ་གར་ལ་འགྲོ་གི་ཡིན་བསམ་བསམ་རེ་བྱས་འོ་དེ་དུས་ནས་ཁོ་རང་གི་ཐུགས་ལ་དེ་འདྲའི་ཞིག་འཁོར་ཤག་དེ་ཡིན་དུས་ག་ལ་ད་རྒྱ་གར་ལ་ཐད་པ་ལ

ག་ཟེར་བ་ཆོས་ཕྱོགས་ཀྱི་སློབ་སྦྱོང་བྱེད་དུས་ག་ལ་ད་ཁོ་རང་གི་ད་ཆོས་མིང་དེ་འདི་རེད་ཤག Mary Teresa ཟེར་ཆོས་མིང་དེ་ད་སྔོན་མའི་མཚན་དེ Agnes Gonxha Bojaxhiu རེད་བ་ད་དེ་ཁོ་ཚོ་ད་ཨ་ནེ་བྱེད་དུས་ག་ལ་ཆོས་མིང་དེ་ལེན་དགོས་ཀྱི་འདུག་པ་དེ་བྱས་ནས་ཨ་ནི་ད་ཕ་གིར Ireland ལ་སློབ་སྦྱོང་ག་ཟེར་བ་ཅིག་ལོ་གཅིག་ཙམ་ཅིག་སློབ་སྦྱོང་གནང་ནས་ད་དེ་ནས་ཨ་ནི།

ད། ཀ་ལི་ཀ་ཏ་ནས་བྱས་རྡོ་རྗེ་གླིང་ལ། རི་ལིའི་ནང་ལ་ཕེབས་དུས་ག་ལ་ཨ་ནི། ཆོས་ཕྱོགས་ཀྱི་ཉམས་མྱོང། ད། གཉིས་པ་དེ། ཨ་ནི། རྡོ་རྗེ་གླིང་ལ་ཡར་ཕེབས་དུས་ག་ལ་ཆོས་ཕྱོགས་ཀྱི་ཉམས་མྱོང་ཆེན་པོ་ཅིག་ལ་ངོས་འཛིན་གནང་ནས་ད་དེ། ཁོ་རང་གི་མི་ཚེ་ཧྲིལ་བོ་ལ་བརྗེ་བོ་ཤུགས་ཆེན་པོ་ཅིག་ཐེབས་པ་ཅིག་དེ་འདྲའི་བྱུང་ཤག་དེ། དེ་ལ་ཡང་བསྐྱར་དུ།

རྟགས། མཐུན་རྐྱེན་རབ་སྟེ་རྩ་བ་གཉིས་ན་དང་པོ་ཚད་རྡུལ་ག་ལ་རྟགས་ཁོ་རང་གཅིག་གུ་རུ་བར་ཁོ་རང་གཅིག་གུ་བྱེད། བས་ཤ་མེད་པ་བྱེད་སྡོད་ས་མེད་པ་བྱེད་རྟགས་དང་པོ་བི་ཀའི་མི་སྐྱོ་བོ་ཡོད་ས་དེ་ཐད་སྡུད་རྟགས་པུ་ད་ག་ནས་ཤིང་ཁུ་སྤུ་གུ་ཉམས་ཐག་ཞུ་དེ་འདྲས་སྤུ་གུ་སྐྱོ་བོ་དེ་འདྲས་བླ་བྲག་མ་ཕྱིན་བྱེད་དེ་འདྲས་ཡོད་དུས་ག་ལ་རྟགས་སྤུ་གུ་དུ་ཚུ་ལ་ཨ་ལས་དང་པོ་རྟགས། ཡིག་བསླབ་ཡ་ཁོ་རང་སྦེང་གྷ་ལི་ཛ་དེ་བཟོ་ཁྱིང་སོང་བྱས་དུས་ག་ལ་ད་སློབ་གྲྭ་ནི་ཡོད་མ་རེད་འཛིན་གྲྭ་འཚོགས་ས་ནི་ཡོད་མ་རེད་ཐལ་བའི་སྒང་ལ་ཡི་གེ་བྲིས་ནས་འོ་དང་པོ་འགོ་བཙུགས་དུས་ག་ལ་ད་མ་ད་ཏྲེ་རེ་ས་ཁོ་རང་གཅིག་པོ་གིས་འདུག་སེ་འགོ་བཙུགས་གནང་ཤག་དེ་བཙུགས་གནང་དུས་ག་ལ་བྱས་ཙང་ད་ཁོ་རང་ལ་ཕྱག་རོགས་ཞུ་མཁན་སྔོན་མ། Saint Mary། གི་སློབ་གྲྭ Convent ལ་དགེ་རྒན་གནང་དུས་ག་ལ་ཁོ་རང་གི་དགེ་ཕྲུག་ཅིག་གིས་ད Mother Teresa ལ་སྐུ་མཁྱེན་ང་ཁྱེད་རང་མཉམ་དུ་ལས་ཀ་བྱེད་བཅུག་རོགས་ཅེས་དེ་ནས་དགེ་ཕྲུག་ཅིག་མཉམ་དུ་ཕྱག་ལས་གནང་ཨ་ནི་ཁོ་རང་གཉིས་ཉིན་ལྟར་རེ་བཞིན་ད་སྐྱོ་བོ་དེ་ཚོ་ལ་ད་ཅིག་ཁ་ལག་སྤྲད་ཡ་ཡིན་ན་རེད་ད་དེ་ཚོ་ཚང་མ་ག་ཟེར་ར་ད་ཁོ་རང་རང་ལ་ཨ་ལས་འདི་མཐུན་རྐྱེན་དེ་ཞེ་དྲག་མི་འདུག་ཨང། ཨ་ནི་ད་འབོད་སྐུལ་ཞུས་ད་ག་ཟེར་ར་ཅིག་འབྱོར་ལྡན་པ་དེ་ཚོ་ལ་ད་ང་ཚོ་ཉམ་ཐག་དེ་ཚོ་ལ་རོགས་པ་བྱེད་ཡ་དེ་འདྲས་ཅིག་དགོས་ཀྱི་འདུག་ད་སྨན་བཅོས་བྱེད་ཡ་དེ་འདྲས་ཅིག་དགོས་ཀྱི་འདུག་ད་དཔེར་ན་སྨན་གྱི་ཚོང་ཁང་དེ་ཚོའི་ནང་ལ་ཕྱིན་སྨན་དེ་ཚོ་སློང་ནས་རེད་བ། ད་འདི་འདྲའི་ཆེད་ལ་ནད་པ་འདི་འདྲའི་ཆེད་དུ་དམའ་ཡོང་གི་འདི་འདྲའི་ཆེད་དུ་འདི་ལ་ད་སྨན་བཅོས་བྱེད་ཡ། འདི་འདྲ་ཅིག་དགོས་ཀྱི་འདུག་མཚམས་མཚམས་ད་ཚོང་ཁང་གི་སྦྱིན་བདག་འདི་ཚོས་ཡག་པོ་ཁ་ཤས་ཀྱིས་ཡག་པོ་བྱས་མི་འདུག་མ་ད་ཏྲེ་རེ་ས་འདུག་སེ་ཕེབས་དུས་ག་ལ་ནང་ཤ་ཁ་ཤས་ཀྱིས་ཁྱོན་ནས་འདི་མ་སྤྲད་བྱས་ནས་འབད་དེ་བྱས་དུས་ག་ལ་ཐེངས་གཅིག་བྱས་ད་མ་ད་ཏྲེ་རེ་ས་ཉི་མ་ཉིན་མཚན་གཅིག་ཁོ་རང་ངོ་རྒོལ་བྱས་ནས་འབད་ཚོང་ཁང་འདིའི་ནང་ལ་འདི་ནས་ཁྱོན་ནས་མ་ཕེབས་པ་བྱས་ནང་ལ་འབད་བཞུགས་ནས་འདི་དེ་སྨན་བཅོས་དེ་བྱེད་ཡ་དེ་མ་སྤྲད་བར་དུ་ང་འགྲོ་གི་མིན། འོ་འདི་འདྲའི་གི་གནས་ཚུལ་འདུག་དེ་ཡིན་དུས་ག་ལ། ད་བྱས་ཙང་ཨ་ནི་ད་ཁོ་རང་གི་མི་ཚེའི་ནང་ལ་ག་ཟེར་ར་ཅིག་ཡང་གནས་ཚུལ་ཛ་དྲག་པོ་ཅིག་ག་རེ་བྱུང་ཟེར་ན་ཐེངས་གཅིག་བུད་མེད་ཅིག་བེད། ད་ཤི་འགྲོ་བྱེད་དུས་འབད། གཟུགས་པོ་ཕྱེད་ཀ་འབུ་དང་ཙི་ཙིས་བཟས་ནས་ད་ལམ་ཁའི་སྒང་ལ་འདུག་ཤི་འགྲོ་བའི་སྐབས་ལ་ད་དེ་ལ་བྱམས་སྙིང་རྗེ་ཤུགས་ཆེ་སྐྱེས་ནས་དེ་མགྱོགས་པོ་མགྱོགས་པོ་ཁྲིད་ནས་སྨན་ཁང་ནང་ལ་བསྐྱལ་དུས་ག་ལ་ད་སྨན་ཁང་ནང་ལ་བསྐྱལ་དུས་སྨན་ཁང་ནས་དེ་ལ་བདག་པོ་མ་བརྒྱབ་བྱས་ད་གང་ཟེར་ན་ཁོ་ཚོ་ནད་པ་མང་པོ་ཡོད། དེ་ནས་བཟུང་སྟེ། ད་ལྟ་མ་དར་ཏྲེ་རེ་ས་ཁོ་རང་གིས་ཨ་ནེ་ཟུར་དུ་བདག་གཅེས་བྱེད་ཡག་གི་ཁང་པ་ཅིག་བཙུགས་འདུག་སེ་གནང་ཤག། ལགས་ལགས་སེ་དངོས་གནས་མ་དར་ཏྲེ་རེ་ས་དམ་པ་དེའི་ཕྱག་ལས་གནང་སྟངས་ལ་བལྟས་པ་ཡིན་ན་ཨ་ནེ་བྱང་ཆུབ་སེམས་དཔའ་གི་སྤྱོད་པ་ག་འདྲ་གནང་གི་ཡོད་པ་ནང་བཞིན་གནང་འདུག་ཨང། ད་མ་ད་ཏྲེ་རེ་ས་དམ་པ་དེ་ལ་ཡང་ད་འཛམ་གླིང་གི་ཆེས་སྙན་གྲགས་ཅན་གྱི་ནོ་བེལ་ཞི་བདེའི་གཟེངས་རྟགས་ཐེ་བའི་ཨ་ནི་གཞན་ཡང་གཟེངས་རྟགས་མང་པོ་ཅིག་བཞེས་མྱོང་ཡོད་རེད་ལ། དེ་བཞིན་ཨ་ནི་ད་ལྟའི་ཡི་ཤུའི་བླ་ཆེན་པོབ་ཧྥ་རན་སིས་མཆོག་གིས་ཨ་ནི་ཁོང་ལ་ཡང་ད་སྐྱེས་ཆེན་དམ་པའི་མཚན་གནས་ཡང་ཕུལ་ཡོད་རེད་དེའི་སྐོར་ལ་ཡང་མདོར་བསྡུས་ཅིག་གསུངས་དང། ལགས་རེད་ད། མ་ད་ཏྲེ་རེ་ས་གིས་ད་འཛམ་གླིང་འདིའི་ནང་ལ་གཞན་ཕན་གྱི་ད། མཛད་འཕྲིན་དཔེ་མ་སྲིད་པའི་རླབས་ཆེན་གྱི་མཛད་འཕྲིན་ཅིག་བསྐྱངས་དུས་ག་ལ་ད་འཛམ་བུ་གླིང་དཔེར་ན་མཐོ་རིམ་སློབ་གྲྭ་རེད་ད་ག་ནང་བཞིན་རྒྱལ་ཁབ་ཁག་གིས་རེད་བ་ད་གཟེངས་བསྟོད་དང་ཆེ་བསྟོད་དང་ད་བྱ་དགའ་དང་དེ་འདྲའི་མང་པོ་ཅིག་ཕུལ་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན་རྒྱ་གར་ནས་ད་བྱ་དགའ་མཐོ་ཤོས་དེ་བྷ་རཏ་རཏྣ་ཟེར་ཡག་དེ་ཚོ་ཕུལ་ཡོད་རེད་ད་དེའི་ནང་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་དེ་ད་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ཕུལ་ཡོད་རེད་ད་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ཕུལ་དུས་ག་ལ་ད་ཕ་གིར་ནོར་ཝེ་ལ། གཟེངས་རྟགས་བཞེས་གར་ཐད་དུས་ག་ལ་ད་ཁོ་ཚོའི་ཕ་གིར་གཟེངས་རྟགས་ཀྱི་མཛད་སྒོ་གནང་དེ་ནས་གསུང་བཤད་གནང་དེའི་དགོང་དྲོ་དེ་ཁོ་ཚོ་གསོལ་སྟོན་གནང་ཡག་ཅིག་གི་ལམ་སྲོལ་ཅིག་འདུག་ག་དེ་ཡིན་དུས་ག་ལ Mother Teresa ཁོ་རང་གིས་ད་ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་ཚོགས་ཆུང་དེ་ལ་ཡང་སྙན་སེང་ཞུས་ནས་སྐུ་མཁྱེན་ད་ད་གསོལ་སྟོན་དེའི་འགྲོ་གྲོན་ཕལ་ཆེར་ཨ་སྒོར་དྲུག་སྟོང་ལྷག་ཙམ་འགྲོ་གི་ཡོད་པ་འདྲ། ཨ་སྒོར་དྲུག་སྟོང་འདི་གསོལ་སྟོན་བཤམ་ཡག་གི་ཚབ་ལ་ཨ་ནེ་ང་ལ་འདི་ཨ་སྒོར་དྲུག་སྟོང་འདི་གནང་ནས་ཨ་ནེ་འདི་རྒྱ་གར་ནང་ད་ཉམ་ཐག་ཚོ་ལ་རོགས་པ་བྱེད་ཡག་ལ་འདུག་སེ་གནང་རོགས་གནང་ཟེར། འདུག་སེ་ཞུས་ནས་འདུག་སེ་གསོལ་སྟོན་དེ་ག་རེ་ཟེར་དགོས་རེད་ཅིག་བེད་སྤྱོད་གནང་སྟངས་དེ་འདུག་སེ་གནང་བཞག་ད་འདི་ནས་ཨ་ནེ་ཆིག་སྟོང་དགུ་བརྒྱ

ལབ་ཡག་གཅིག་པོས་འགྲིག་གི་མི་འདུག་དེ་ལ་མི་ཞིབ་འཇུག་གནང་མཁན་དེ་ཡེ་ཤུ་ཀྱི་ད་ལྟ་དམིགས་བསལ་གྱི་ཚོགས་ཆུང་དང་ད་ག་ནང་བཞིན་སྨན་པའི་ཚོགས་ཆུང་དང་དེ་གིས་ཞིབ་འཇུག་གནང་གི་འདུག་ད་ཝེ་ཊི་ཀན་གྱིས་ད་ཞིབ་འཇུག་བྱས་ནས་ངོས་འཛིན་བྱས་ནས་ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་དགུ་པའི་ཚེས་བཞིའི་ཉིན་ཀ་དེ་ཡེ་ཤུའི་བླ་ཆེན་པོབ་ཧྥ་རན་སིས་ཀྱིས Mother Teresa ད་སྐྱེས་ཆེན་དམ་པ་ཡིན་པ་ཅིག་ལ་ཨ་ནི་ངོས་འཛིན་གནང་ཤག། ལགས་ལགས་སོ་ད་ཐ་མ་འདི་ལ་ཡང་ད Mother Teresa དམ་པ་དེ་ཉིད་ཀྱི་མཛད་རྗེས་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧ་ཅང་གི་བསྔགས་བརྗོད་ཆེན་པོ་གནང་གི་འདུག་ཨ་ནི་གོང་ས་མཆོག་དང Mother Teresa དམ་པ་དེ་གཉིས་དབར་ལ་ཡང་མཇལ་འཕྲད་དེ་འདྲ་བྱུང་མྱོང་ཡོད་ན། ལགས་རེད་ད་གོང་ས་མཆོག་དང Mother Teresa གཉིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་དེ་ཨ་ནི་ཨིང་ལན་གྱི་གཙུག་ལག་སློབ་གྲྭ་ཆེན་མོ Oxford ལ་མཇལ་འཕྲད་ཅིག་བྱུང་ཤག་མ་གཞི་སྤྱིར་བཏང་ནས་གོང་ས་མཆོག་གིས་ཨ་ནེ Mother Teresa ལ་དཔེ་མ་སྲིད་ཀྱི་བསྔགས་བརྗོད་དང་ཨ་ནེ་གུས་བརྩི་ཞེ་དྲག་གནང་གི་ཡོད་རེད། ནམ་རྒྱུན་ནས་རྒྱལ་བ་རིན་པོ་ཆེ་གིས་བོད་པའི་ད་དགེ་འདུན་པ་དང་བཙུན་མ་རྣམས་ལ་ཨ་ནེ་བཀའ་སློབ་གནང་ཡག་ལ་ད Mother Teresa དཔེར་ན་ཡེ་ཤུའི་ཆོས་དད་པ་ཅིག་ཡིན་ན་དངོས་གནས་ད་འཛམ་གླིང་ནང་ལ་ཕན་བདེའི་ཞབས་ཞུ་སྒྲུབ་ཡག་དེ་ཨ་ནེ Mother Teresa ལྟ་བུའི་ཨ་ནེ་བོད་པའི་དགེ་འདུན་པ་ཚོ་དང་བཙུན་མ་ཚོས་ད Mother Teresa ནང་བཞིན་སྤྱི་ཚོགས་ནང་ལ་ཕན་བདེ་སྒྲུབ་ཡག་གི་ལས་ཀ་དེ་འདི་འདྲ་བྱེད་དགོས་ཀྱི་འདུག་ཟེར་རྟག་པར་འདུག་སེ་བཀའ་གནང་གི་འདུག། ལགས་འོང་ལགས་འོང་ཐུགས་རྗེ་གནང་ད་མཚམས་འདི་ནས་ང་ཚོའི་ད་རིང་གི་བུད་མེད་ལེ་ཚན་འདི་འདི་གར་མཚམས་འཇོག་ཞུ་གི་ཡིན་འཕྲིན་ལས་སྙན་གྲགས་ལགས་སུ་ཐུགས་རྗེ་གནང་ཞུ་བ་དང་ཆབས་ཅིག